གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་གསན་པ་པོ་རྣམ་པ་ཚོ་སྐུ་ཁམས་བཟང། ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན། དེ་ནས་ཨ་རིའི་རྒྱལ་ས་ཝ་ཤིང་ཏོན་ལྡི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་ཉེར་བདུན་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ། སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཟའ་པ་སངས་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་གི་ལས་རིམ་ཁག་ནང་དང་པོ་བཀའ་ཁྲི་ཟམ་གདོང་རིན་པོ་ཆེ་མཆོག་གིས་ས་གནས་འགོ་འཛིན་ཚོ་ལ་ལམ་སྟོན་གནང་ཡོད་པའི་གནས་ཚུལ་གྱི་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ང་ཚོའི་གསར་འགོད་པས་གནས་ཚུལ་བཏང་བ་དང།
མ་འོངས་པར་བལ་ཡུལ་ནང་དུ་བོད་དོན་དང་འབྲེལ་བའི་ལས་འགུལ་སྤེལ་རྒྱུར་དམ་དྲག་ཇི་ཆེར་འགྲོ་ཉེན་ཡོད་ཅེས། དེ་ནས་དམིགས་བསལ་གསར་འགྱུར་དང་མཐའ་མཇུག་ཏུ་སྐབས་དོན་གྱི་གླེང་མོལ་ཟེར་བའི་ལེ་ཚན་བཅས་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། བོད་མི་རིགས་དང་བོད་སྤྱི་ཚོགས་ཀྱི་གནས་བབ་དང་དེའི་སྒྲོམ་གཞི་བཙན་བྱོལ་བོད་མིའི་སྒྲིག་འཛུགས་དེ་སྲ་བརྟན་ཉར་ཐབས་ཁྲིམས་ཀྱི་དབང་བསྒྱུར་ད་ཡོད་ཉམས་ཆག་མེད་པར་བཟོ་ཐབས་ཀྱི་ཐོག་ལ་ཆབ་སྲིད་ཀྱི་འཆར་སྣང་དང་གོ་རྟོགས་ཡོད་པ་བོད་མི་གཞོན་སྐྱེས་རྣམས་དཀོན་པོ་ཆགས་འདུག་ཅེས་བཀའ་ཁྲི་ཟུར་པ་ཟམ་གདོང་རིན་པོ་ཆེ་མཆོག་གིས་ས་གནས་འགོ་འཛིན་ཚོ་ལ་ལམ་སྟོན་གནང་ཡོད་པ་རེད། དེ་ཡང་ང་ཚོའི་ས་གནས་གསར་འགོད་པས་གནས་ཚུལ་བཏང་བ་ལ་གཞིགས་ན་བོད་མིའི་སྒྲིག་འཛུགས་ཀྱི་ས་གནས་འགོ་འཛིན་རྣམ་པའི་ཚོགས་འདུ་གནང་བཞིན་པ་དང་བསྟུན་ནས། ས་གནས་འགོ་འཛིན་རྣམ་པས་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་དགོངས་གཞི་འགྲུབ་པ་ལ་དམིགས་བསལ་གྱི་ཞབས་འདེགས་ཞུ་དགོས་གང་ཡོད་ཀྱི་བརྗོད་གཞི་དང་འབྲེལ་ཏེ་སྤྱི་ཟླ་བཅུ་གཅིག་པའི་ཚེས་དགུ་ཉིན་བཞུགས་སྒར་གྱི་གོང་ས་ཏཱ་ལའི་བླ་མའི་དཔེ་མཛོད་དང་ཡིག་ཚང་ཁང་དུ་བཀའ་བློན་ཁྲི་ཟུར་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་ནས་ས་གནས་ཁག་བཞི་བཅུ་ཞེ་ལྔ་ནས་ཆེད་བཅར་ས་གནས་འགོ་འཛིན་རྣམ་པ་ལ་རིན་པོ་ཆེ་སྐུ་སྒེར་རང་གི་ངོ་ཚབ་ཀྱི་ཐོག་ནས་ལམ་སྟོན་བཀའ་སློབ་གནང་སྐབས་སུ་བོད་མི་རིགས་དང་བོད་པའི་སྤྱི་ཚོགས་ཀྱི་གནས་བབ་དང་དེའི་སྒྲོམ་གཞི་བཙན་བྱོལ་བོད་མིའི་སྒྲིག་འཛུགས་དེ་སྲ་བརྟན་ཉར་ཐབས་ཁྲིམས་ཀྱི་དབང་བསྒྱུར་ད་ཡོད་ཉམས་ཆག་མེད་པར་བཟོ་ཐབས་བཅས་ཀྱི་ཐོག་ལ་ཆབ་སྲིད་ཀྱི་འཆར་སྣང་དང་གོ་རྟོགས་ཡོད་པ་བོད་མི་གཞོན་སྐྱེས་རྣམས་དཀོན་པོ་ཆགས་འདུག་ཅེས་ལམ་སྟོན་གནང་གདའ།
བོད་མི་རིགས་དང་བོད་སྤྱི་ཚོགས་ཀྱི་གནས་བབ་དང་དེའི་སྒྲོམ་གཞི་བཙན་བྱོལ་བོད་མིའི་སྒྲིག་འཛུགས་དེ་སྲ་བརྟན་བྱས་ནས་ག་འདྲས་སེ་ཉར་དགོས་རེད་ཁྲིམས་ཀྱི་དབང་བསྒྱུར་ད་ལྟ་ང་ཚོ་ཡོད་པ་དེ་ཉམས་ཆག་མེད་པར་ག་འདྲས་སེ་བཟོ་དགོས་རེད་དེའི་ཐོག་ལ། ཆབ་སྲིད་ཀྱི་འཆར་སྣང Political Vision Understanding གཉིས་ཆ་ཡོད་པ་དེ་ད་ལྟ་ཡང་དཀོན་པོ་རེད་བྱས་ཏེ་བཤད། ང་ཚོ་ཞན་ཆ་གཅིག་ག་རེ་འདུག་ཟེར་ན། ཡིན་ལུགས་ཚུལ་ལྡན་བྱེད་མཁན་གྱི་མི་སྟོང་ཕྲག་ཁ་ཤས་ཡོད་པ་ཡིན་ན་ཡང་དེ་མངོན་གསལ་དོད་པོ་ཡོང་ཡ་དེ་ཏོག་ཙམ་ཁག་པོ་བྱས། ཏོག་ཙམ་ཅིག་གྲ་མ་འགྲིག་བྱེད་མཁན་མི་གཅིག་གཉིས་ཅིག་ཡོད་པ་ཡིན་ནའི། དེའི་ཤུགས་སྣོན་དེ། ལམ་སང་གསལ་པོ། སྒྲིག་འཛུགས་དང་སྤྱི་ཚོགས་གཉིས་ཆ་གི་ཐོག་ལ། སླེབས་ཐུབ་ཡག་གི། གནས་སྟངས་ཅིག་འདུག་པ། དེ་ག་འདྲས་བྱས་ནས་འགོག་དགོས་ཀྱི་ཡོད་པ་ཡིན་ན།
གཞན་ཡང་བཀའ་ཁྲི་ཟམ་གདོང་རིན་པོ་ཆེ་མཆོག་ནས་བོད་མིའི་སྤྱི་ཚོགས་ནང་རྒྱུ་དངོས་རྗེས་འབྲང་གི་ཚུལ་དུ་རྒྱལ་བ་རིན་པོ་ཆེ་ལ་ཕྲན་བུ་ཟུར་ཟ་ཞུ་མི་དང་དངོས་སུ་སྐྱོན་བརྗོད་རེ་ཟུང་ཐོན་བཞིན་པ་ཇེ་མང་དུ་འགྲོ་བཞིན་ཡོད་པ་དེ་ཚོ་ལ་གདོང་ལེན་བྱེད་སྟངས་ཚད་དུ་ལྡན་པ་དགོས་གལ་ཆེན་པོ་དང་གདོང་ལེན་བྱེད་སྟངས་ཚད་ལྡན་ཟེར་བ་དེ་ནི་ཁོང་ཚོ་ང་ཚོའི་ཁོང་ཁྲོ་ཟ་ཡུལ་གྱི་གཞི་རྩ་ཆགས་བཞིན་མེད་པ་སྙིང་རྗེ་སྐྱེ་ཡུལ་གྱི་གཞི་རྩ་ཆགས་བཞིན་ཡོད་པ་མ་གཏོགས་དེ་འདྲ་བྱེད་མཁན་ཚོ་ལ་ལམ་སེང་ཁོང་ཁྲོ་དང་སྡང་འཛིན་བྱས་ན་དེ་ང་ཚོའི་གདོང་ལེན་བྱེད་སྟངས་དེ་ཚད་དུ་ལྡན་པ་མ་བྱུང་བ་རེད། ཡིན་ནའང་དད་པ་དམ་ཚིག་དང་འགལ་བའི་གང་ཟག་དེ་ཚོ་དང་མཉམ་དུ་ཁོང་ཁྲོ་མེད་པའི་ཐོག་ནས་ཆོས་དང་ཟང་ཟིང་གི་འབྲེལ་བ་མི་འཛིན་རྒྱུ་དེ་གལ་ཆེན་པོ་རེད་ཅེས་ལམ་སྟོན་གནང་གདའ།
སྡིག་པའི་བྱ་བ་དེ་ལ་དགག་བྱ་བྱེད་དགོས་རེད་མ་གཏོགས་སྡིག་པ་བྱེད་མཁན་གྱི་གང་ཟག་དེའི

ཨ་ནི་ཅིག་ཕར་ཚུར། རྩོད་པ་རྒྱག་མ་དགོས་པ་ཚོ་འདོན། ཨ་དེ་བ་འདུག་ན་གཡུལ་འགྲོ་ཡ་རེད་བ།
བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་གིས་ས་གནས་འགོ་འཛིན་ཚོ་ལ་ལམ་སྟོན་བཀའ་སློབ་དེ་ནི་ཏཱ་ལའི་བླ་མའི་དགེ་རྩའི་ངོས་ནས་གོ་སྒྲིག་ཞུས་པ་ཞིག་ཡིན་ནའང། བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་ནས་ཁོང་གིས་ད་ལམ་གང་ཞུས་པ་རྣམས་ནི་གང་ཟག་སྒེར་པ་གཅིག་གི་བསམ་ཚུལ་རང་ཡིན་པ་མ་གཏོགས་སྒྲིག་འཛུགས་དང་ཚོགས་པ་སྡེ་ཚན་གང་གི་ཡང་དགོངས་ཚུལ་མཚོན་བཞིན་མེད་པ་རེད་ཅེས་གསལ་བཤད་གནང་གདའ། ཡང་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ནང་རྟེན་གཞི་གནང་བའི་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པས་ཨ་མི་རི་ཀ་གཙོས་པའི་ཕྱི་རྒྱལ་གྱི་དཔོན་རིགས་རྣམས་ཀྱིས་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་རིང་མིན་ཨ་རི་ནང་ཡོང་སྐབས་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་དུ་རྡོག་རོལ་ཤུགས་ཆེ་གཏོང་བཞིན་པའི་གནད་དོན་སྐོར་ཁ་གཏད་ངེས་པར་དུ་གཅོག་དགོས་སྐོར་ཕྱི་ཚེས་བརྒྱད་ཉིན་གསུངས་གདའ། རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་ཟླ་འདིའི་ཚེས་བཅུ་གཅིག་ནས་བཅུ་དྲུག་བར་ཨ་རིའི་གྲོང་ཁྱེར San Francisco ནང་ཚོགས་གཏན་འཁེལ་བའི་ཨེ་ཤ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་གྱི་ཚོགས་ཆེན་ནང་མཉམ་ཞུགས་ཀྱིས་ཨ་མི་རི་ཀའི་སྲིད་འཛིན Joe Biden མཆོག་དབུས་པའི་ཨ་མི་རི་ཀའི་གཞུང་འབྲེལ་མི་སྣ་དང་ཚོང་པའི་འགོ་ཁྲིད་ཚོ་དང་མཇལ་འཕྲད་གནང་འཆར་ཡོད་པ་རེད་གདའ། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་ཨེ་ཤ་སྡེ་ཚན་གྱི་འགན་འཛིན་ཨེ་ལེན་པེར་སན་ལགས་ཀྱིས་རྒྱ་ནག་གཞུང་ནས་བོད་ནང་དང་ཤར་ཏུར་ཀི་སི་ཐན་ནང་ཁྲིམས་འགལ་གྱི་ནག་ཉེས་ཚབས་ཆེ་བསགས་བཞིན་པ་དང། རྒྱ་ནག་ཕྱོགས་ཡོངས་ནང་དྲག་གནོན་མཛད་ཤུགས་ཆེ་རུ་གཏོང་བཞིན་པ་དང་དེ་བཞིན་ཧོང་ཀོང་ནང་གི་དམངས་གཙོའི་ལམ་ལུགས་མེད་པར་བཟོས་པ་སོགས་ལ་རྒྱལ་སྤྱིའི་ཐོག་ནས་གནོན་ཤུགས་རྒྱུན་མཐུད་ནས་མ་སྤྲད་ཀྱི་བར་དུ། རྒྱ་ནག་གཞུང་གིས་རང་གི་སྤྱོད་ཚུལ་ལ་འགྱུར་བ་གཏོང་གི་མ་རེད་ཅེས་དང། ཨེ་ཤ་དང་ཞི་བདེ་རྒྱ་མཚོའི་ཁུལ་གྱི་དཔལ་འབྱོར་མཉམ་འབྲེལ་གྱི་ཚོགས་ཆེན་ལ་ཕེབས་པའི་ཨ་མི་རི་ཀའི་སྲིད་འཛིན་དབུས་པའི་ཕྱི་རྒྱལ་གྱི་དཔོན་རིགས་ཚོས་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་ལ་རྒྱ་ནག་མི་དམངས་ཀྱི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པ་དང་འཛམ་གླིང་གི་འགྲོ་བ་མིའི་ཐོབ་ཐང་ལམ་ལུགས་ལ་སྣང་ཆུང་ཕྱིས་སུ་བཟའ་ཐབས་ལ་གནོད་འཚེར་ངེས་པར་གཏོང་དགོས་སྐོར་གསུངས་གདའ། རྣམ་པ་ཚོས་ད་ལྟ་གསན་བཞིན་ཡོད་ལེ་དེ་ནི་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ཁག་རེད། དེ་ནས་ཝང་ཅིན་བལ་ཡུལ་དུ་ཕྱིན་པ་དེས་བལ་ཡུལ་ནང་དུ་བོད་དོན་ལས་འགུལ་སྤེལ་རྒྱུ་ལ་དམ་དྲག་ཇེ་ཆེར་འགྲོ་བཞིན་ཡོད་པ་འབྲེལ་ཡོད་ཉམས་ཞིབ་པས་འགྲེལ་བརྗོད་གནང་ཡོད་པའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་ང་ཚོའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་བཏང་བར་གསན་རོགས། ཨ་མི་རི་ཀས་ཉེས་ཆད་བཅད་པའི་བོད་རང་སྐྱོང་ལྗོངས་དམར་ཤོག་ཚོགས་པའི་དྲུང་ཆེ་ཝན་ཅུན་ཀྲེན་ཕྱི་ཟླ་བཅུ་གཅིག་ཚེས་བརྒྱད་ཉིན་བོད་དང་ས་འབྲེལ་ཆགས་པའི་བལ་ཡུལ་དུ་ཕེབས་འབྱོར་ཟིན་ཡོད་པ་དང། འདི་ཚེས་དགུར་རེས་གཟའ་ཕུར་བུའི་ཉིན་གྱི་སྔ་དྲོ་བལ་ཡུལ་གྱི་སྲིད་བློན་པུ་ཤབ་ཀ་མལ་ལགས་དང་ཐུག་འཕྲད་གནང་སྟེ། བོད་དང་བལ་ཡུལ་དབར་གྱི་ཚོང་འབྲེལ་དང་ཡུལ་སྐོར་སྤྲོ་འཆམ། རྒྱ་ནག་གིས་བལ་ཡུལ་ལ་མཐུན་རྐྱེན་སྦྱོར་སྤྲོད་བྱེད་ཕྱོགས་སོགས་ཀྱི་ཐོག་གོ་བསྡུར་བྱས་ཡོད་པ་མ་ཟད་ཕྱོགས་གཉིས་ཀྱི་དབར་འབྲེལ་ལམ་དམ་ཟབ་ཏུ་གཏོང་རྒྱུ་སོགས་ཀྱི་སྐོར་གོ་བསྡུར་བྱས་ཡོད་ཚུལ་བརྗོད་འདུག། དེའི་ཐད་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི ORF ཉམས་ཞིབ་ལྟེ་གནས་ཁང་གི་བལ་ཡུལ་ཚུད་པའི་རྒྱ་གར་གྱི་ཁྱིམ་མཚེས་རྒྱལ་ཁབ་བར་གྱི་འབྲེལ་ལམ་ཐོག་ཉམས་ཞིབ་པ Shivam Shekhawat ལགས་ཀྱིས། ཝང་ཅུན་ཀྲེན་བལ་ཡུལ་སླེབས་པ་འདི་ནི་ཕྱོགས་གཉིས་ཀྱི་འབྲེལ་ལམ་བཟང་དུ་གཏོང་རྒྱུར་དམིགས་ཡོད་པ་བརྗོད་ཀྱི་ཡོད་ནའང། འདི་ནི་གཙོ་བོ་རྒྱ་ནག་གི་ཁེ་ཕན་ལ་དམིགས་པ་ཞིག་ཡིན་ཞིང། ཇི་ཙམ་གྱིས་བལ་ཡུལ་ཕྱོགས་ནས་རྒྱ་ནག་ལ་འབྲེལ་ལམ་བཙུགས་པ་དེ་ཡིས་བལ་ཡུལ་གྱིས་རྒྱ་ནག་ལ་མ་བསྟུན་ཐབས་མེད་དུ་འགྱུར་ངེས་ཡིན་པ་མ་ཟད། བལ་ཡུལ་གྱིས་རྒྱ་ནག་གཅིག་གི་སྲིད་བྱུས་ལ་བརྩི་འཇོག་དང་རྒྱབ་སྐྱོར་གྱི་རྣམ་པ་ཇེ་ཆེར་ཕྱིན་ཏེ། མ་འོངས་པར་བལ་ཡུལ་ནང་དུ་བོད་དོན་དང་འབྲེལ་བའི་ལས་འགུལ་སྤེལ་རྒྱུར་དམ་དྲག་ཇེ་ཆེར་འགྲོ་ཉེན་ཡོད་ཅེས་ཨེ་ཤ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ཝན་ཅུན་ཀྲེན་ནི་དེ་སྔ་ཡུ་གུར་རང་སྐྱོང་ལྗོངས་ཀྱི་དམར་ཤོག་ཚོགས་པའི་འགོ་གཙོ་གཞོན་པ་ཡིན་པའི་སྐབས་ཡུ་གུར་མི་རིགས་ལ་དྲག་གནོན་ཚབས་ཆེན་བྱས་པའི་རྐྱེན་གྱིས་ཨ་མི་རི་ཀས་ཁོང་ལ་ཉེས་ཆད་བཅད་ཡོད་ཀྱང་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ཡི་ལོ་མཇུག་ཏུ་རྒྱ་ནག་གཞུང་གིས་ཁོང་བོད་རང་སྐྱོང་ལྗོངས་དམར་ཤོག་ཚོགས་པའི་དྲུང་ཆེར་བསྐོ་བཞག་བྱས་ཡོད། ད་སྐབས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ནི་ཇེ་ཞན་ཇེ་སྡུག་ཏུ་འགྲོ་མུས་ཡིན་པ་མ་ཟད། ཨ་རིའི་རང་དབང་ཁང་པས་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་འཛམ་གླིང་ནང་གི་རང་དབང་གི་གནས་བབ་དང་འབྲེལ་བའི་སྙན་ཐོ་བཏོན་པའི་ནང་བོད་དེ་རང་དབང་མེད་པའི་ཡུལ་ལུང་ཆེས་སྡུག་ཤོས་གྲས་སུ་མིང་འདོན་བྱས་ཡོད་པ་རེད། རྒྱ་ནག་གཞུང་གི་གནོན་ཤུགས་འོག་བལ་ཡུལ་གཞུང་གིས་བོད་མི་མང་པོ་ཞིག་ཕྱིར་རྒྱ་ནག་ལ་རྩིས་སྤྲོད་བྱས་པའི་གནས་ཚུལ་ཡང་བྱུང་ཡོད། ད་སྐབས་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ཉིན་མོ་ཙམ་མ་ཟད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་སྲུང་བརྩི་ཞུ་རྒྱུའི་ཐད་དམ་བསྒྲགས་བྱེད་མུས་ཡིན་པ་མ་ཟད་བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་ཡང་ཡུལ་དེའི་ནང་ཕེབས་རྒྱུར་བཀག་འགོག་བྱེད་མུས་ཡིན་པ་རེད། ཡང་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་རྒྱ་ནག་ཉམས་ཞིབ་ལྟེ་གནས་ཁང་གི་ཉམས་ཞིབ་པ་འབུམ་རམས་པ་ཨ་པ་ལྷ་མོ་ལགས་ཀྱིས་བལ་ཡུལ་ནི་རྒྱ་ནག་ལ་ས་ཁམས་ཆབ་སྲིད་ཐོག་ནས་ཧ་ཅང་གི་གལ་འགངས་ཆེན་པོ་ཆགས་ཀྱི་ཡོད་པ་མ་ཟད་ལྷོ་ཨེ་ཤི་ཡའི་ས་ཁུལ་དུ་བལ་ཡུལ་ནི་གལ་ཆེན་ཞིག་ལ་ངོས་འཛིན་བྱེད་བཞིན་ཡོད་པས་རྒྱུན་དུ་རྒྱ་ནག་གིས་ཆེས་མཐོའི་དཔོན་རིགས་བལ་ཡུལ་དུ་བཏང་བ་འདི་ནི་ཨ་རི་གཙོས་པའི་རྒྱལ་ཁབ་གཞན་གྱི་ཡུལ་དེའི་ནང་ཤུགས་རྐྱེན་འགོག་ཐབས་ཀྱི་ཐབས་ཇུས་ཤིག་ཀྱང་ཡིན་པ་འགྲེལ་བརྗོད་གནང་བྱུང།
རྒྱ་ནག་ལ་ཞེད་སྣང་ག་རེ་ཡོད་ལབ་ན་ཨ་ནི་བལ་ཡུལ་འདི་ཨ་ནི་བེད་སྤྱོད་བྱེད་བྱས་ད་ཅིག་རྒྱལ་ཁབ་གཞན་པ་དང་མི་རིགས་གཞན་པ་ཡི་བེད་སྤྱོད་བཏང་བྱས་ཨ་ནི་རྒྱ་ནག་ལ་གཅིག་གི་ངོ་ལོག་འགྲོ་བ་དང་རྒྱ་ནག་གཅིག་གི་ཨ་ནི Regime Change ལོག་ར་ད་དེ་འདྲའི་ཐོག་ནས་བསྒྱུར་བཅོས་བཏང་ཆེད་དུ་ཁོང་ཚོས་ཀྱི་ཨ་ནི་གཅིག་བྱེད་མི་ཡོང་བསམ་པའི་ད Insecurity ཨ་ནི་དངངས་སྐྲག་དང་དོགས་པ་དང་དེ་འདྲའི་ཤུགས་ཆེན་པོ་ཡོད་རེད་རྒྱ་ནག་ལ། གཞན་ཡང་རྒྱ་ནག་གཞུང་གིས་རྒྱུད་གཅིག་གི་ལམ་གཅིག་གི་ལས་གཞིའི་འོག་ལྷ་ས་ནས་བལ་ཡུལ་བར་མེ་འཁོར་ལྕགས་ལམ་བཟོ་བསྐྲུན་བྱེད་མུས་ཡིན་པ་དེ་ཉིས་སྟོང་ཉི་ཤུ་རྩ་བཞི་ལོར་ཤར་གཏོང་བྱེད་རྒྱུ་ཡིན་པ་རྒྱ་ནག་གཞུང་གིས་དེ་སྔ་ནས་བརྗོད་ཟིན་ཡོད་པ་དང་ད་དུང་ལས་གཞི་དེའི་འོག་བོད་དང་བལ་ཡུལ་བར་རླངས་འཁོར་བཞུར་ལམ་དང་གནམ་ཐང། ཆུ་མཛོད་སོགས་གསར་རྒྱག་བྱེད་མུས་ཡིན་པ་དེ་དག་ལམ་ལྷོང་ཡོང་བར་བལ་ཡུལ་ལྷན་དུ་དམིགས་བསལ་འབྲེལ་བ་དགོས་རྒྱུ་ནི་ཧ་ཅང་གི་གལ་འགངས་ཆེན་པོ་ཆགས་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན་ལོ་ལྟར་ཨ་མི་རི་ཀའི་ཨེ་མི་རི་གཙུག་ལག་སློབ་གྲྭའི་ནང་གཉེར་བཞིན་པའི་བོད་ཀྱི་བདུན་ཕྲག་ཟེར་བ་དེ་ད་རེས་སྤྱི་ཟླ་བཅུ་གཅིག་པའི་ཚེས་དྲུག་ཉིན་དབུ་ཚུགས་ཡོད་པ་དང་ད་ལོའི་བོད་ཀྱི་བདུན་ཕྲག་དེའི་བརྗོད་གཞི་ནི་སྙིང་རྗེ་བྱ་སྤྱོད་ཐོག་ལག་ལེན་བསྟར་བ་ཞེས་པའི་ཐོག་ནས་མཛད་སྒོ་སྣ་ཚོགས་ཤིག་གཉེར་ནས་ཡོད་པ་རེད།

བསང་གསོལ་སོགས་ཀྱི་ལམ་ནས་དབུ་འབྱེད་གནང་ཡོད་པ་དང། དམིགས་བསལ་འབྲས་སྤུངས་བློ་གསལ་གླིང་གི་དགེ་འདུན་པ་རྣམ་པས་དཀྱིལ་འཁོར་བཞེངས་གནང་བའི་སྐོར་དགེ་བཤེས་ཐུབ་བསྟན་འགྱུར་མེད་ལགས་ཀྱིས་འགྲེལ་བརྗོད་གནང་གདའ། སྒྲོལ་ལྗང་དཀྱིལ་འཁོར་དེ་གཙོ་བོ་ད་སྒྲོལ་མ་དེ་བོད་ཡོངས་རྫོགས་བྱས་ཧི་མ་ལ་ཡའི་རི་བརྒྱུད་སྒྲོལ་ལྗང་དེ་དམིགས་བསལ་གྱི་ཐུན་མོང་མ་ཡིན་པའི་གང་ག་གི་ད་འཕྲིན་ལས་མྱུར་འགྲུབ་ཟེར་འདི་ཡང་བྲིས་དགོས་རེད་དེ་ནས་ཁོ་རང་ཚོ་འདིའི་འགོ་ཁྲིད་བྱེད་བསྡད་མཁན་དེ་ཚོས་སྒྲོལ་ལྗང་བཞེངས་རོགས་བྱོས་ཟེར་རེད་འདི་འདྲ་ལབ་སོང་ནི་སྒྲོ་སྒྲོལ་མ་ལྗང་གུ་བཞེངས་ཡིན་སྒྲོལ་ལྗང་དང། ཡང་ད་ལོ་ནི་ཨ་རི་ཨེ་མི་རིའི་གཙུག་ལག་སློབ་གྲྭ་དང་འབྲས་སྤུངས་བློ་གསལ་གླིང་གི་དགེ་འདུན་པ་བཅས་ནས་བོད་ཀྱི་བདུན་ཕྲག་ཟེར་བའི་དུས་སྟོན་དེ་དབུ་བཙུགས་ནས་ལོ་ངོ་ཉི་ཤུ་རྩ་ལྔ་འཁོར་བའི་དམིགས་བསལ་དུས་སྟོན་འཁེལ་བཞིན་ཡོད་པ་བཞིན། དཀྱིལ་འཁོར་བཞེངས་པ་དང་བོད་ཀྱི་འགྲེམས་སྟོན་ཁང་ནས་འགྲེམས་སྟོན་དང་ཡང་ད་རེས་དམིགས་བསལ་འབྲས་སྤུངས་བློ་གསལ་གླིང་གི་མཁན་རིན་པོ་ཆེ་མཆོག་ཀྱང་ཕེབས་ཡོད་པ་ལ་མཇལ་ཁ་ཞུ་མི་དང་དྲི་བ་དྲིས་ལན་གནང་མི་མི་མང་མང་པོ་ཞིག་ཀྱང་ཕེབས་ཡོད་པ་དགེ་བཤེས་ལགས་ཀྱིས་མུ་མཐུད་ནས་འགྲེལ་བརྗོད་གནང་གདའ། དེ་ནས་ད་ལྟ་དེ་དམིགས་བསལ་གྱིས་ད་ལྟ་ལོ་ཉི་ཤུ་རྩ་ལྔ་འཁོར་བའི་དུས་སྟོན་དེ་ལ་དཀྱིལ་འཁོར་མཇལ་ཁ་མི་མང་པོ་ཞིག་སླེབས་ཀྱི་འདུག་དེ་ནི་བོད་ཀྱི་འགྲེམས་སྟོན་ཁང་བཅས་ཉི་མ་ཆགས་ཆགས་མི་མང་མང་འགྲོ་གི་འདུག་དམིགས་བསལ་གྱི་བདུན་ཕྲག་དེ་ལ་དེ་ནི་གྲྭ་ཚང་གི་མཁན་རིན་པོ་ཆེ་ཡང་ཕེབས་ཡོད་རེད་དེ་ནི་འདི་དེ་ཆོས་བཤད་ཡ་དང་དྲི་བ་དྲིས་ལན་བྱེད་ཡ་དེ་མང་ཅིག་བྱུང་སོང།
ཡང་རྒྱ་ནག་གི་དམག་གི་གནམ་གྲུ་སྐྱེལ་འདྲེན་བྱེད་པའི་དམག་གི་གྲུ་གཟིངས་ཐེ་ཝན་གྱི་མཚོ་འགག་གི་བྱང་ཕྱོགས་ནས་འགྲོ་བསྐྱོད་བྱས་ཡོད་པ། ཐེ་ཝན་གཞུང་གི་དཔོན་རིགས་ནས་འགྲེལ་བརྗོད་བྱས་ཡོད་པ་དང་རྒྱ་ནག་གི་བྱ་སྤྱོད་དེའི་ཐོག་ནས་རྒྱ་ནག་པེ་ཅིན་གཞུང་གིས་དུས་ནམ་འདོད་ལ་ཐེ་ཝན་གྱི་ཕྱོགས་དང་མཐའ་བསྐོར་ཆོག་ཆོག་ཡོད་པ་དེ་གསལ་སྟོན་བྱེད་བཞིན་ཡོད་པ་གནད་དོན་དབྱེ་འབྱེད་པས་འགྲེལ་བརྗོད་བྱས་པའི་གནས་ཚུལ་ཐོན་གདའ། རྒྱ་ནག་གི་ཤང་ཏུང་མཚོ་དམག་གི་འགོ་འཛིན་གྱི་གྲུ་གཟིངས་དེས་ཞི་བདེ་རྒྱ་མཚོའི་ཁུལ་དུ་དམག་སྦྱོང་བྱས་ཏེ་ད་རེས་ཕྱི་ཟླ་བཅུ་གཅིག་པའི་ཚེས་དྲུག་ཉིན་ལྷོ་རྒྱ་ནག་རྒྱ་མཚོའི་ཁུལ་དུ་འཛུལ་ཞུགས་བྱས་ཡོད་པ་དང་གྲུ་གཟིངས་དེ་ཐེ་ཝན་མཚོ་འགག་གི་བྱང་ཕྱོགས་བརྒྱུད་དེ་འགྲོ་བསྐྱོད་བྱས་པའི་གནས་སྐབས་དེའི་ཐོག་ནས་རྒྱ་ནག་གི་མཚོ་དམག་གིས་དུས་ནམ་འདོད་ཀྱི་ཐོག་ལ་ཐེ་ཝན་གྱི་མཐའ་བསྐོར་ཐུབ་བཞིན་ཡོད་པ་དེ་རྒྱ་ནག་གི་ཕྱོགས་ནས་སྟོན་འདོད་ཡོད་པ། ཐེ་ཝན་གྱི་བདེ་སྲུང་ཉམས་ཞིབ་པ་ལིན་ཡང་ཡུའུ་ཟེར་བས་འགྲེལ་བརྗོད་གནང་གདའ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། བོད་པའི་བུ་མོ་ཚེ་རིང་ཆོས་སྐྱིད་ལ། མེང་ལོར། ཡཱ་ནི་པོ་ཡི། སྨན་ཞབས་མཐོ་སློབ་ཁང་ནས་སྨན་ཞབས་པའི་ཉེ་བའི་གཙུག་ལག་རབ་འབྱམས་པའི་ཡིག་འབྲི་སྦྱངས་འབྲས་རྩེ་ཕུད་ཀྱི་གསེར་གྱི་རྟགས་མ་ཐོབ་ཡོད་པ་རེད་གདའ། དེ་ཡང་ས་གནས་ནས་ང་ཚོའི་གསར་འགོད་པས་གནས་ཚུལ་བཏང་བ་ལ་གཞིགས་ན་ད་རེས་ཕྱི་ཚེས་བཞི་ཉིན་རྒྱ་གར་མེང་ལོར་གྲོང་ཁྱེར་ནང་ཡོད་པའི་ཡཱ་ནི་པོ་ཡི་སྨན་ཞབས་མཐོ་སློབ་ཁང་དུ་བསླབ་པ་མཐར་སོན་སོང་བའི་དགའ་སྟོན་རྟེན་འབྲེལ་གྱི་མཛད་སྒོ་ཞིག་ཚུགས་ཡོད་པའི་ཐོག་ལ་མཐོ་སློབ་དེའི་ནང་སློབ་གཉེར་གནང་བཞིན་པའི་ལ་དྭགས་བསོད་ནམས་གླིང་ནས་ཡིན་པ་བོད་པའི་བུ་མོ་ཚེ་རིང་ཆོས་སྐྱིད་ལགས་སུ་སྨན་ཞབས་པའི་ཉེ་བའི་ཚན་རིག་གི་གཙུག་ལག་རབ་འབྱམས་པའི་སློབ་སྦྱོང་གནང་སྐབས་རྒྱ་གར་སློབ་ཕྲུག་སློབ་མ་སུམ་ཅུ་ཡོད་པའི་ཁྲོད་ཡིག་རྒྱུགས་གྲུབ་འབྲས་རྩེ་ཕུད་ཀྱི་གསེར་གྱི་རྟགས་མ་ཐོབ་ཡོད་པ་རེད་ད། རྣམ་པ་ཚོས་ད་ལྟ་གསན་རྒྱུའི་ལེ་ཚན་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ཁག་རེད། དེ་ནས་ད་རེས་སྤྱི་ཟླ་བཅུ་གཅིག་པའི་ཚེས་བརྒྱད་ཉིན་རྒྱ་ནག་ཏུ་གསར་འགོད་པའི་དུས་ཆེན

གསར་འགྱུར་སྤེལ་ན་ར་འདི་ཕྱིར་སྤེལ་ག་ཕྱིར་སྤེལ་ཟེ་གཏན་འཁེལ་ཡིས་བཞག་གོ་ག་གསར་འགྱུར་དུ་ངོ་མ་འདི་མོ་ཟིག་ཡིན་ནི་རེད་དོ་དེ་ཕྱིར་བསྒྲགས་ཟེ་དང་ན་དེའི་བསྒྲགས་དགོས་ག་ཡང་མི་ཧྲ་ནི་ཟིག་ར་ཧྲ་ནི་ཕྱིར་བསྒྲགས་ཟེ་ན་ཤོག་གཏན་མེད་རེད་དེའི་བསྒྲགས་དགོས་ག་འོ་དེ་གི་དག་སྒྲོམ་གཞི་ཁི་ཆོ་གི་སྒྲིག་ལམ་དུ་ད་དུ་མོ་ཟིག་འདི་དོ་ཤེས་གོ་ནི། རྒྱ་ནག་གཞུང་གི་སྟངས་འཛིན་འོག་གི་གསར་འགྱུར་ལས་རིགས་སྟེང་གི་གསར་འགོད་པ་ཚོར་གནས་ཚུལ་གང་མཐོང་བ་དེ་འགོད་རྒྱུའི་རང་དབང་མེད་པར་འབྲེལ་ཡོད་ནས་གང་བཀོད་སྒྲིག་བྱས་པ་དེ་འགོད་དགོས་པ་དང། ལྷག་པར་དུ་བོད་རིགས་གསར་འགོད་པ་ཚོར་དམིགས་བསལ་དམ་དྲག་བྱེད་ཀྱི་ཡོད་པ་གསུངས་ཡོད། དེ་མི་ཚད་ཡིན་རྒྱུ་ན་ད་གསར་འགོད་པ་གི་སྨྲ་བརྗོད་ཀྱི་རང་དབང་དེ་ཐ་ལ་ད་སྒྲིག་ཁྲིམས་རབ་དང་རིམ་པ་བཟོས་ཡོད་ནི་རེད་ད་དཔེ་ཟིག་འཇོག་རྒྱུ་ན་གསར་འགོད་པ་གི་གློག་ཀླད་ཡིན་ན་རེད་གཞུང་ན་བཀོལ་གོ་ནོ་ཁྱིམ་ན་བཀོལ་གོ་ནོ་ཡང་ན་ཁ་པར་དེ་དག་ཚང་མ་སྟངས་འཛིན་བཏང་ངས་དེ་གི་ལ་ཁ་ནས་དྲ་རྒྱ་གང་རུང་སྔོག་མི་ཆོག་ནོ་སྔོག་བཏང་ན་ར་བཤད་མི་ཆོག་ནོ་ད་ལྟ་རྩ་བ་ཉིད་ནས་སྔོག་མི་ཆོག་ནོ་གི་དག་གི་ཁྲིམས་དེ་བཟོས་ཡོད་ནི་རེད། ད་དེ་མི་ཚད་ཡིན་རྒྱུ་ན་ད་བོད་གི་གསར་འགོད་པ་ཟིག་ཡང་ནང་སི་ཡོད་ཀ་རེད་དེ་ཁྱད་པར་དེ་ཐ་ལ་བཤད་ལས་ཡོང་ན་ཡང་ཧ་ཅང་གི་མང་ཟིག་བཤད་རྒྱུ་ཡོད་ཀི་ར་ད་འདི་ནས་མདོར་བསྡུས་ཙམ་ཟིག་དཔེ་ཟིག་བླངས་ནས་བཤད་ན་ད་གསར་འགོད་པ་ཟིག་ཡིན་རྒྱུ་ན་ལས་ཁུངས་དེའི་ནང་ཡོང་མ་ཡོང་བོད་གི་གསར་འགོད་པ་ཟིག་ཡིན་རྒྱུ་ན་ཁིར་གི་ལག་རྟགས་དེ་ར་ཐད་ཀར་བཟོ་མི་ཐུབ་ཁིར་གི་རབ་དང་རིམ་པ་གི། རྒྱུགས་སྤྲོད་འདི་ཞུགས་དེ་འཕྲོ་ཉམས་མྱོང་འདི་བསགས་དེ་ན་ལོ་ལྔ་གི་འཕྲོ་ནས་མིན་ནས་ལས་མི་ཐང་ཐང་ཟིག་རེད་རྒྱ་ནག་གི་གསར་འགོད་པ་ཟིག་ཡིན་རྒྱུ་ན་ཁིར་གི་ནང་ཞུགས་མ་ཞུགས་ཡ་གསར་འགོད་པ་གི་ལག་རྟགས་དེ་ལས་ཐུབ་ནས་དེ་གི་ཁྱད་པར་ཡང་ཧ་ཅང་གི་ཆེན་པོ་ཁུ་དེ་མི་ཚད་ཡིན་རྒྱུ་ན་ད་མཐུན་རྐྱེན་གི་ལ་ཁ་ཟེར་ན་ཆོག་གི་སྒྲིག་ཁྲིམས་ཟེར་ན་ཆོག་གི་གང་ལ་གང་འཚམ་གི་ང་བལྟས་ན་རྒྱ་ནག་གི་གསར་འགོད་པ་དང་བོད་གི་གསར་འགོད་པ་དེ་གཉིས་ཀ་ཁྱད་པར་ཆེན་པོ་ཡོད་ནི་ཐང་ཟིག་རེད།

བཙན་བྱོལ་བོད་མི་གི་སྒྲིག་འཛུགས་དེའང་རྒྱལ་ཁབ་ཀྱི་གཞུང་ཞིག་ཡིན་པ་ལ་ངོས་འཛིན་པའི་ཐོག་སྤྱི་ནོར ྋགོང་ས ྋསྐྱབས་མགོན ྋསྐུ་ཕྲེང་བཅུ་བཞི་པ་མཆོག་གི་སྐུའི་ཡང་སྲིད་ངེས་པར་དུ་ཕེབས་དགོས་པའི་བསམ་ཚུལ་ཤུགས་ཆེ་བྱུང་བ་གསུངས་འདུག་དེ་གི་སྐོར་ཚོགས་འདུ་གོ་སྒྲིག་གནང་མཁན་གྲས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་སི་པ་བཀྲ་ཤིས་ལམ་བཟང་ལགས་ཀྱིས་ངོ་སྤྲོད་གནང་ན། འདས་པའི་ལོ་རྒྱུས་ཀྱི་ཐོག་ནས་བོད་དེ་གནས་སྟངས་ག་འདྲ་ཡི་རང་བཙན་གྱི་རྒྱལ་ཁབ་ཅིག་ཡིན་པ་དང་དེ་ཡང་རྒྱུན་མ་ཆད་པར་བྱས་ནས་ག་འདྲ་གནས་པ། ད་ནང་བཞིན་བཙན་བྱོལ་བོད་གཞུང་ང་ཚོ་བཙན་བྱོལ་བོད་གཞུང་ཟེར་ཡ་དེ་ད་ག་སེ་ཙམ་མ་ཡིན་པ་རྒྱུན་མ་ཆད་པའི་ཐོག་ནས་སླེབས་པའི་རྒྱལ་ཁབ་ཅིག་གི་གཞུང་ཅིག་ཡིན་པ་ལ་ཡར་ངོས་འཛིན་བྱེད་ཡ་དེ་ལས་ལེགས་དང་ཇེ་ལེགས་ཡོང་གི་འདུག་ད་ད་ནང་བཞིན་ད་གལ་ཆེ་ཤོས་གཅིག་དེ་ད་ཅི་གོང་ནས་ཞུ་བ་ནང་བཞིན་རྒྱལ་བ་རིན་པོ་ཆེ་སྐུ་མདུན་བཅོ་ལྔ་པ་ཡང་སྲིད་དེ་ངེས་པར་དུ་ཕེབས་དགོས་ཀྱི་འདུག་རྒྱལ་བ་རིན་པོ་ཆེ་དང་བོད་མི་ཁག་གི་འབྲེལ་བ་དེ་གང་འདྲ་ཚེ་རབས་ནས་ཚེ་རབས་བར་དུ་གནས་དགོས་ཀྱི་འདུག་ཟེར་ཡ་དེ་འདྲའི་བསམ་ཚུལ་ཤུགས་ཆེན་པོ་ཞིག་ཅིག་སླེབས་བསྡད་ཀྱི་འདུག་ད་དེ་ནས་ང་ཚོ་གི་ཡང་དེ་མ་ཡིན་པའི་ཐོག་ནས་ད་གུས་གུས་དེ་འདྲའི། རིམ་པ་མང་པོ་ཅིག་ཡོད་རེད་ད་ང་ཚོའི་མ་འོངས་པའི་གནས་སྟངས་ཀྱི་ཐོག་ལ་ཡར་བ། དེ་འདྲས་དེ་འདྲས་བྱེད་དགོས་འདུག་དེ་འདྲས་དེ་འདྲས་བྱེད་དགོས་ཀྱི་འདུག་ཟེར་ཡག་གི་བསམ་ཚུལ་དེ་འདྲས་མང་པོ་ཅིག་ཡོད་རེད། དེའི་ནང་ལོགས་ནས་ད། སྙིང་རྗེ་ཤོས་འདྲ་པོ་གཅིག་དེ་ག་རེ་ཆགས་སོང་ལབ་ཡིན་ན་རྩ་བའི་ང་ཚོ་ནམ་ཞག་རྒྱུན་དུ་ནས་གསུངས་བསྡད་ཀྱི་ཡོད་རེད་དེ་ནས། ད་ལྟ་སྙིང་རྗེ་ཤོས་འདྲ་ཅིག་ག་རེ་ཆགས་སོང་ལབ་ཡིན་ན་ང་རང་ཚོའི། བོད་པའི་ཐུན་མོང་གི་དམིགས་ཡུལ་དང་མདུན་ལམ་དེའི་ཆེད་དུ་ཟེར་ཡག་ད་ང་ཚོ་བོད་པའི་ཐུན་མོང་གི་དམིགས་ཡུལ་དེ་བོད་མི་ཚང་མ་བློ་ལ་རང་དབང་དང་བདེ་སྐྱིད་དགོས་ཡག་དེ་ཆགས་ཀྱི་ཡོད་རེད་དེ་ང་ཚོའི་ཐུན་མོང་གི་དམིགས་ཡུལ་རེད། དེའི་ཆེད་དུ་ང་རང་ཚོ། ག་རེ་བཟོ་གི་རེད།

རྒྱ་གར་གྱི་ས་གནས་འདྲ་མིན་དང་ཕྱི་ཡི་རྒྱལ་ཁབ་དྲུག་ཙམ་ནས་དབྱིན་ཇི་གཙོ་བོ་ཁྱབ་ཁུལ་གྱི་བོད་མི་གྲངས་བརྒྱ་ཙམ་མཉམ་ཞུགས་གནང་འདུག་པ་དང། ཁོང་ཚོ་ཚང་མ་རྒྱབ་ལྗོངས་མི་འདྲ་བ་ཡིན་པའི་ཆ་ནས་སོ་སོ་གི་ཆབ་སྲིད་ལངས་ཕྱོགས་གང་འདྲ་ཡིན་མིན་ལ་མ་ལྟོས་པར་ཚང་མས་རང་དགར་སྐད་ཆ་བཤད་བཅུག་པ་དེ་ནི་ཚོགས་འདུ་དེ་གི་དམིགས་བསལ་ཁྱད་ཆོས་ཤིག་ཡིན་པ་བཀྲ་ཤིས་ལམ་བཟང་ལགས་ཀྱིས་མུ་མཐུད་དུ་འགྲེལ་བརྗོད་གནང་སོང། ལགས་རེད་ད་ནམ་རྒྱུན་ཚོགས་པ་གཅིག་གིས་གོ་སྒྲིག་བྱས་ཡིན་པས་ན་ཚོགས་པ་སོ་སོ་ལ་ཡ་བཅའ་ཁྲིམས་ཅིག་ཡོད་རེད་སྒྲིག་གཞི་ཅིག་ཡོད་རེད་ལངས་ཕྱོགས་ཅིག་ཡོད་རེད་དེ་འདྲས་མང་པོ་ཅིག་གི་ཐོག་ནས་ལས་ཀ་ཁག་ཅིག་བྱེད་ཡག་འདོད་པ་ཡོད་པའི་ནས་བྱེད་མ་བདེ་བ་དེ་འདྲ་ཡོང་གི་ཡོད་རེད། ང་ཚོ་ད་ལྟ་ཅིག་དམིགས་བསལ་གྱི་ཁྱད་ཆོས་འདྲ་པོ་ཅིག་དེ་ག་རེ་ཆགས་ཀྱི་ཡོད་རེད་ཞུས་ན་ང་ཚོ་ད་ལྟ་གོ་སྒྲིག་བྱེད་མཁན་ནང་ལོགས་ལ་མཚོན་དེ་ཡིན་པས་ན་རྩ་བའི་བོད་ནང་ལོགས་ནས་སྐྱེས་མཁན་ཡོད་རེད་ཕྱི་རྒྱལ་ལུང་པ་ཁག་ལ་སྐྱེས་མཁན་ཡོད་རེད་རྒྱ་གར་ལ་སྐྱེས་མཁན་ཡོད་རེད་ད་ག་ནང་བཞིན་ལས་ཀ་བྱེད་མཁན་ཡིན་པ་ཆ་བཞག་ན་ལས་ཀ་འདྲ་མ་འདྲ་རིགས་འདྲ་མ་འདྲ་བྱེད་མཁན་ཡོད་རེད་སློབ་སྦྱོང་ཡིན་ན་སློབ་སྦྱོང་རིགས་འདྲ་མ་འདྲ་བྱེད་མཁན་ཡོད་རེད་ད་ག་ནང་བཞིན་ཆབ་སྲིད་ལངས་ཕྱོགས་ཡིན་ན་ཆབ་སྲིད་ལངས་ཕྱོགས་ང་ཚོའི་ནང་ལོགས་ལ་ཡ་ཆབ་སྲིད་ལངས་ཕྱོགས་མ་འདྲ་བ་ཡོད་རེད་སོང་ཙང་ང་ཚོའི་དེ་ལ་ཡ་དམིགས་བསལ་གྱི་ཁྱད་ཆོས་རིགས་ཅིག་ཅིག་དེ་ང་རང་གིས་ག་རེ་མཐོང་གི་འདུག་ཞུས་དེ་ན་ང་ཚོའི་འདིའི་ནང་ལོགས་ལ་ལྟ་གྲུབ་ག་རེ་གླེང་གླེང་རང་དབང་ཆ་ཚང་ཡོད་དང་ཡོད་ཅིག།

སྤྱི་ཡོངས་ཀྱི་ཆ་ནས་བསམ་བློ་གུ་ཡངས་པོའི་ཐོག་ནས་ང་ཚོ་གི་མ་འོངས་པའི་གནས་སྟངས་ལ་བསམ་བློ་བཏང་བྱས་བགྲོ་གླེང་བྱས་པས་ན་འདིའི་ལམ་སང་གྲུབ་འབྲས་ཤིག་སོན་ཐུབ་ཡག་གང་ཡོད་མ་རེད་དཔེ་ཆ་བཞག་ན་དེ་རིང་མར་སོན་ཞིག་བཏབ་པས་ན་སང་ཉིན་ཞོགས་པ་དེ་མར་མྱུ་གུ་སྐྱེ་ཐུབ་ཀྱི་མ་རེད་དེ་ལས་དེ་རིང་མར་སོན་ཞིག་བཏབ་པས་ན་ཁོ་ལ་ཡར་ཆུ་རྒྱག་གིན་རྒྱག་གིན་ཏེ་ཁོ་ལ་ཡར་ཉི་མའི་འོད་ཕོག་གིན་ཕོག་གིན་བྱས་ན་ནམ་ཅིག་དང་དུས་གཅིག་ལ་དེ་ཀྱི་གྲུབ་འབྲས་ཤིག་སོན་ཡོང་གི་རེད་པ་སོང་ཙང་ང་ཚོས་འདི་འདྲའི་རང་དབང་སྤྱི་ཚོགས་ནང་ལོགས་ལ་ཡང་བོད་ཀྱི་མ་འོངས་པའི་གནས་ཚུལ་ཐོག་ལ་ཡང་རང་དབང་དང་གུ་ཡངས་ཀྱི་ཐོག་ནས་གཅིག་གིས་གཅིག་ལ་གུས་བརྩི་ཞུས་པའི་ཐོག་ནས